ང་བདེ་ཆེན་སྐྱབས་སུ་ཡིན། ད་ལྟ་ང་ཚོས་རྒྱང་སྲིང་ཞུ་བཞིན་པའི་བོད་དོན་དར་རྒྱས་ཀྱི་ལེ་ཚན་འདི་ནི་བོད་ཀྱི་ལོ་རྒྱུས་རེད་བོད་ཀྱི་ཆབ་སྲིད་གནས་སྟངས་ཐོག་ལ་ཡང་བོད་ཀྱི་ཕྱོགས་ནས་རྒྱལ་རབས་ལོ་རྒྱུས་སྐོར་ལ་ཡང་འགྲེལ་བཤད་སྐྱོན་སྟངས་དང་རྒྱ་ནག་ཕྱོགས་ནས་མ་འདྲ་བ་ཡོད་སོང་ཙང་འདི་ཐོག་ལ་ཡང་ཕྱི་རྒྱལ་གྱི་གནས་ཚུལ་ཐོག་ལ་ཡང་ཏག་ཏག་ཅིག་མ་མཁྱེན་པ་སོང་ཙང་བོད་ནང་ལ་དུས་འགྱུར་བྱུང་ནས་དཀའ་ངལ་འཕྲད་པའི་སྐབས་ལ་ཡང་རྒྱ་ནག་ལ་ཡང་ད་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཞིག་ཆགས་པ་དང་རྒྱ་ནག་ཐོག་ནས་ད་ཕྱི་རྒྱལ་གྱི་མཉམ་པར་འབྲེལ་བ་བྱེད་པའི་སྐབས་ལ་ཡང་བོད་ཀྱི་གནད་དོན་འདི་ཡིན་གཅིག་མིན་གཅིག་ག་དུས་ཡིན་ན་གླེང་སློང་བྱ་གི་སོང་ཙང་རྒྱ་མི་ཕྱོགས་ནས་ཡང་བོད་ཀྱི་གནད་དོན་འདི་ག་རེ་ཡིན་མིན་ཐོག་ལ་རྒྱ་ནག་བསྐྱར་ཞིབ་ཟེར་བའི་རྒྱ་ནག་དམར་ཤོག་ཚོགས་པའི་གི་གཞུང་འོག་ལ་ཡོད་པའི་གི་དཔེ་སྐྲུན་ཁང་ཞིག་གིས། བོད་ཀྱི་གནད་དོན་སྐོར་ལ་ཡང་དྲི་བ་བརྒྱ་ཟེར་བའི་དེབ་ཆུང་ཞིག་ད་བཏོན་ནས་རྒྱ་ཕྱོགས་ངོས་ནས་ཀྱི་དྲི་བ་དང་དེ་ལ་རྒྱ་མི་ཕྱོགས་ནས་ལན་འདེབས་འདི་ད་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལ་བྱུང་བ་རེད་སྐབས་དེ་དུས་སྒང་ལ་ཡང་བོད་ནང་ལ་ཡང་ཆབ་སྲིད་ཀྱི་གནད་དོན་རེད་བོད་ནང་ལ་ཡང་བོད་མི་ཚོས་རྒྱ་ནག་གཞུང་གི་སྲིད་བྱུས་ལ་མི་འདོད་པའི་ངོ་རྒོལ་བྱུང་བ་དང་ནུབ་ཕྱོགས་ཡུལ་ཁག་ནས་མི་མང་པོ་ཞིག་གིས་ད་བོད་ནང་ལ་ཡང་སྐོར་སྤྲོ་འཆམ་འགྲོ་ཡ་དང་གོང་ས་མཆོག་ལ་ཡང་ཕྱི་རྒྱལ་ཡུལ་གྲུ་ཁག་ནས་ཆེ་བསྟོད་དང་གཟེངས་རྟགས་ཕུལ་བའི་རྗེས་ལ་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཆགས་སོང་ཙང་གནད་དོན་འདི་ཐོག་ལ་ཡང France གྱི་རྒྱལ་ས Paris ནང་རྟེན་གཞི་བྱས་པའི་གི་བོད་རིག་པའི་ཞིབ་འཇུག་སློབ་གཉེར་ལྟེ་གནས་ཁང་གི་གྲགས་ཆེ་བའི་དཔྱད་ཞིབ་པ Anne Marie Blondeau དང Katia Buffetrille གཉིས་ཀྱིས་ནུབ་ཕྱོགས་པའི་རྒྱལ་ཁབ་ཁག་ཁ་ཤས་ནས་ལོ་རྒྱུས་སྨྲ་བ་དང་དཔྱད་གཏམ་པ་དང་ཆབ་སྲིད་གནད་དོན་པ་སྟེ་ཐང་ཐད་ཀྱི་དྲི་གཞི་བརྒྱ་ཐོག་ལ་ཁོ་རང་ཚོས་དཔྱད་པ་བྱས་ནས་དོན་དངོས་ཐོག་ནས་ཡང་རྒྱལ་རབས་ལོ་རྒྱུས་ནས་གསལ་བའི་གནས་ཚུལ་ག་རེ་ཡིན་མིན་ཉམས་ཞིབ་བྱས་ནས་ཁོ་ཚོས་ཀྱི་ལན་འདེབས་སྐྱོན་པའི་གི་ནང་དོན་ཐོག་ནས་ཡང་ད་ལྟ་འདི་བོད་དོན་དར་རྒྱས་ཟེར་བའི་ལེ་ཚན་འདི་རེད། གི་ལེ་ཚན་སྔོན་མའི་ནང་ལ་ཡིན་ན་རྒྱ་ནག་གིས་བོད་ཀྱི་སྲོལ་རྒྱུན་རིག་གཞུང་ལ་འཛིན་པའི་སྲིད་བྱུས་ག་རེ་ཡིན་མིན་དང་དེ་བཞིན་ཨ་ནི་ཅིག་ཕྱི་རྒྱལ་གྱི་ཚགས་པར་ཁག་ཅིག་གི་ནང་ལ་ཡང་རྒྱ་ནག་གིས་བོད་ཀྱི་ལོ་རྒྱུས་དང་རིག་གཞུང་སྣང་མེད་དུ་བཏང་ཡོད་པའི་སྐོར་ལ་ཡང་རྒྱ་ནག་ཕྱོགས་ནས་ལན་འདེབས་དང་དེའི་ཐོག་ལ་ཡང་ཕྱི་རྒྱལ་གྱི་གནད་དོན་དཔྱད་ཞིབ་པ་དང་བོད་རིག་པའི་མཁས་པ་ཚོས་ལན་འདེབས་སྐྱོན་པ་དེ་འགྲེལ་བཤད་གསལ་པོ་ཞིག་བརྒྱབ་ཡོད་རེད་དེ་རིང་གི་ང་ཚོའི་ལེ་ཚན་འདིའི་ནང་ལ་ཡིན་ན་བོད་ཀྱི་སྲོལ་རྒྱུན་རྩོམ་རིག་དང་སྒྱུ་རྩལ་ཐོག་ལ་ཡང་རྒྱ་ནག་གཞུང་གི་ལྟ་ཚུལ་ག་རེ་ཡིན་མིན་དང་ད་ཐོག་མ་དེ་ལ་ཡང་རྒྱ་ནག་གཞུང་ཕྱོགས་ངོས་ནས་ཁོ་ཚོས་ཀྱི་བོད་པའི་གི་རྩོམ་རིག་དང་སྒྱུ་རྩལ་ཐོག་ལ་ཡང་ཁོ་ཚོས་ཀྱི་འཛིན་པའི་སྲིད་བྱུས་དང་ཁོ་ཚོའི་ངོས་ནས་ག་རེ་བཤད་ཡོད་ནམ་བདེ་ཆེན་ལགས།
ད་ཐེངས་ད་རྒྱ་ནག་གཞུང་གིས་བོད་ཀྱི་རྩོམ་རིག་དང་སྒྱུ་རྩལ་ཐོག་ལ་གང་འདྲ་ཅིག་ངོས་འཛིན་བྱེད་ཀྱི་ཡོད་མེད་ཐོག་ལ་ནང་ལ་དེ་དཀར་ནག་སོགས་ཆ་ཚང་རྒྱ་ནག་གཞུང་ཁོ་རང་ཚོའི་འགྲེལ་བཤད་རྒྱག་ཡའི་ནང་ལ་ཡིན་ན་འཛམ་གླིང་ནང་གི་ད་སྒྲུང་གཏམ་རིང་ཤོས་གླིང་གེ་སར་རྒྱལ་པོའི་སྒྲུང་འཚོལ་བསྡུ་བྱེད་ཡ་ཕྱོགས་སྒྲིག་བྱེད་ཡ་དཔར་སྐྲུན་བྱེད་ཡ། གེ་སར་རྒྱལ་པོའི་ཨ་ནི་སྒྲུང་ཐུ་བྷོད་རྒྱལ་རབས་ཀྱི་ཨ་ནི་མགོ་རྟིང་སློག་པའི་རྗེས་ཀྱི་དུས་རབས་གསུམ་པའམ་བཞི་པའི་ནང་ལ་དམག་འཁྲུག་གི་དུས་ཚོད་དེའི་ནང་གི་ད་ཡིག་ཆ་གལ་ཆེན་པོ་ཅིག་རེད་ཅེས་བྱས་ད་རྒྱ་མིས་དེ་འདྲར་བཤད་ཅེས་ད་སྒྲུང་དེའི་ནང་ལ་ཡིན་ན་སྐབས་དེའི་ཨ་ནི་ཆོས་ལུགས་ཆོ་ག་དང་སྤྱི་ཚོགས་ཀྱི་ལམ་སྲོལ་གཉེན་སྒྲིག་ལམ་ལུགས་གོམས་སྲོལ་གཤིས་ལུགས་གོམས་གཤིས་སོགས་སྐོར་ལ་ད་གནས་ཚུལ་མང་པོ་ཅིག་བཀོད་བྱས་དེ་འདྲ་བྱས་ཡོད། བྱས་ད་སྒྲུང་དེ་ཨ་ནེ་སྲིད་གཞུང་གི་རིག་གཞུང་ཞིབ་འཇུག་ལས་གཞི་གཙོ་བོའི་ཐད་ཆ་བཞག་བྱས་ཡིན་ན་རྒྱལ་ཁབ་ཁྱོན་ཡོངས་ནང་གེ་སར་རྒྱལ་པོའི་སྒྲུང་ཞིབ་འཇུག་ལྟེ་གནས་ཁང་བཙུགས་བྱས་དེ་འདྲ་བྱས་བཞག་བྱས་ད་དེ་འདྲའི་ཨ་ནེ་གེ་སར་གྱི་སྒྲུང་གླུ་ལེན་མཁན་ཡིན་ནའི་ཨ་ནི་གདན་ཞུ་བྱས་བྱས་ཨ་ནི་སྒྲ་འཇུག་བྱས་ནས་ད་གླིང་གེ་སར་གྱི་ཨ་ནེ་སྒྲུང་གི་ད་གླུ་ལེན་བཅུག་བྱས་དེ་འདྲ་པར་སྐྲུན་བྱས་དང་དེ་འདྲ་གི་གླུ་ལེན་བཅུག་པ་དེ་འདྲ་རུ་བྱས་བཞག། དོན་ཚན་གཉིས་པའི་ངོས་ནས་ཆ་བཞག་ན་ད་བོད་ཀྱི་ལྷ་མོ་ཁྱབ་སྤེལ་གཏོང་ཡས་དང་གོང་འཕེལ་གཏོང་ཡས་ལས་གཞི་དེའི་ཐད་བྱས་ན་བོད་རང་སྐྱོང་ལྗོངས་མ་ཟད་པའི་ཨ་ནི་ས་ཁུལ་གཞན་གྱི་ནང་ལ་ཡིན་ནའི་ཆེད་ལས་ལྷ་མོའི་ཚོགས་པ་གསར་འཛུགས་བྱས་ད་དེ་བཞིན་གྲོང་གསེབ་མང་པོའི་ནང་ལ་ལས་ཞོར་ལྷ་མོ་ཚོགས་པ་ཟེར་བྱས་བཙུགས་བྱས་དེ་འདྲ་བྱུང་འདུག་བྱས་ཙང་ལྷ་སའི་ཉེ་འཁོར་གྱི་ད་མལ་གྲོ་གུང་དཀར་རྫོང་ནང་ལ་ཡིན་ན་རིག་གཞུང་སློབ་གསོ་རེད་ལས་ཞོར་ལྷ་མོའི་ཚོགས་པ་ཉི་ཤུ་ལྷག་ཞིག་བཙུགས་བྱས་དེ་འདྲ་བྱས་ཡོད་པ་འདྲ་བྱས་ཙང་ཕྱི་ཟླ་བདུན་པ་དང་བརྒྱད་པའི་མཚམས་ཀྱི་ཞོ་སྟོན་དུས་ཆེན་གྱི་སྐབས་ལ་ཡིན་ན། ཆོས་ཕྱོགས་གཅིག་པུའི་བྱེད་སྒོ་ཡིན་ཀྱང་ད་ལྟ་ཨ་ནི་དུས་ཆེན་འདིའི་གྲུབ་ཆ་གཙོ་བོ་དེ་ཨ་ནི་ལྷ་མོ་ཆགས་ཡོད་དང་དུས་ཆེན་དེའི་མིང་ལ་བོད་ཀྱི་ལྷ་མོའི་དུས་ཆེན་ཞེས་ཨ་ནི་བཏགས་བྱས་དེ་འདྲ་བྱུང་ཤག་དེ་ཡིན་དུས་ད་དཔེར་ན་གྲུབ་ཆ་གསུམ་པ་དེའི་ངོས་ནས་ཆ་བཞག་ན་ཆོས་ལུགས་ཀྱི་ཐང་གའི་སྒྱུ་རྩལ་གོང་འཕེལ་གསར་པ་བྱུང་ཡོད་རེད་དཔེར་ན་བོད་བྲིས་ཐང་ག་དེ་ཚོ་ལྷ་ཁང་རེད་དགོན་པ་རེད་ད་དུང་བོད་པ་མང་པོའི་ཁྱིམ་ཚང་ནང་ལ་ཨ་ནི་དཔེར་ན་ཞལ་ཐང་ད་མེད་པ་ཧ་ལམ་མེད་པ་ལྟ་བུ་ཅིག་རེད་དེ་ག་ནང་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་གྱ་དྲུག་ལོར་པེ་ཅིང་དང་ཨ་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོར་ཨ་ནི་ཕ་རན་སིའི་རྒྱལ་ས་ཕེ་རི་སི་ལ་གཉེར་བའི་བོད་ཀྱི་ཐང་གའི་འགྲེམས་སྟོན་ལ་ཨ་ནི་བསྔགས་བརྗོད་ཆེན་པོ་ཐོབ་བྱས་དེ་འདྲ་བྱུང་ཡོད་རེད་ཟེར་དེ་མ་ཚད་ཨ་ནི་བོད་ཀྱི་ལྷ་མོ་རེད་དམངས་གཞས་རེད་དམངས་ཁྲོད་ཀྱི་སྒྲུང་གཏམ་རེད་གཏམ་དཔེ་རེད་དམངས་ཁྲོད་ཀྱི་ཞབས་བྲོ་སོགས་ཀྱི་སྐོར་ལ་ཡིན་ན་དེབ་མང་པོ་པར་སྐྲུན་དང་གྲ་སྒྲིག་བྱས་བྱས་དེ་འདྲ་བྱས་ཤག་དེ་ཡིན་དུས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གསུམ་ལོ་ནས་བཟུང་བོད་ཀྱི་རིག་གཞུང་དང་སྒྱུ་རྩལ་ཚོགས་པ་བཅུ་གཉིས་ལྷག་གིས་ཨེ་ཤ་ཡ་གླིང་བྱས་དང་ནུབ་ཕྱོགས་ཀྱི་རྒྱལ་ཁབ་མང་པོའི་ནང་སྐོར་སྐྱོད་བྱས་པའི་གནས་ཚུལ་ཁོ་ནས་བྱུང་ཞིང། ལགས་ལགས་སི་བྱས་ན་ད་ད་ལྟ་ང་རང་ཚོས་གོང་དུ་གསུངས་པ་དེ་ད་ལྟ་ངས་དྲི་བ་ཞུ་བ་ཞིག་གསུངས་ཀྱི་རྒྱ་ནག་ཕྱོགས་ནས་ལན་འདེབས་དང་གསལ་བཤད་ཞིག་རེད་ད་ཡིན་པ་ཡིན་ནའི་བོད་པའི་རིག་གཞུང་དང་བོད་པའི་གི་སྲོལ་རྒྱུན་སྒྱུ་རྩལ་དུ་ཚུགས་ཅི་སྟངས་ཀྱི་ད་ལྟའི་གོང་དུ་ང་རང་ཚོས་གསུངས་པའི་རྒྱ་ནག་གི་ལན་འདེབས་བྱས་པ་ཙམ་མ་ཡིན་པའི་གི་བོད་པའི་རིག་གཞུང་རེད་བོད་པའི་སྒྱུ་རྩལ་རེད་བོད་པའི་རྩོམ་ཡིག་ནང་ལ་ཡང་བོད་སྲིད་པ་ཆགས་པ་ནས་བཟུང་ཆོས་ཕྱོགས་དང་འབྲེལ་བ་དམ་པོ་ཡོད་དེ་འདྲ་སོང་ཙང་ཅི་སྟངས་ཀྱི་ད་ལྟ་གོང་དུ་ང་རང་ཚོ་གསུངས་པ་ནང་བཞིན་རྒྱ་ནག་གཞུང་གི་གནས་དུས་དང་འཚམས་པའི་གི་བོད་ནང་ལ་ཡང། རྩོམ་རིག་སྒྱུ་རྩལ་སྐོར་ལ་ཡ་ད་ཡར་རྒྱས་ཆེན་པོ་བཏང་ཡོད་རེད་ཟེར་འདྲ། ཕྱི་རྒྱལ་གྱི་གནད་དོན་དཔྱད་ཞིབ་པ་དེ་འདྲས་ཀྱིས་བེད་སྤྱད་གསུང་བ་འདྲ་དེ་སོང་ཙང་དེ་འདྲའི་སྐོར་ལ་ཡ་དེ་ཕྱི་རྒྱལ་གྱི་གནད་དོན་དཔྱད་ཞིབ་པ་དང་མཁས་པ་ཚོ་གིས་ག་རེ་གསུང་འདུག་ལགས། དེའི་ཐོག་ལ་དཔེར་ན་ཨེ་མི་ཧེ་ལར་ཁོ་རང་ཡིན་ན་བོད་རིག་པའི་མཁས་པ་དང་སྒྱུ་རྩལ་གྱི་ལོ་རྒྱུས་མཁས་པ་ཞིག་ཀྱང་ཡིན་བྱས་དེ་འདྲ་བྱས་ཤག་ཨ་ནི་ཁོ་རང་ཡིན་ན་ཕེ་རི་སིར་རྟེན་གཞི་བྱས་པའི་ཨ་ནི་རྒྱ་ནག་དང་ཉི་ཧོང་བོད་བཅས་ཀྱི་དཔལ་ཡོན་ཐོག་ལ་ཞིབ་འཇུག་གནང་མཁན་དང་ལྟེ་གནས་ཁང་དེའི་ནང་ལ་ཁོ་རང་ཕྱག་ལས་གནང་བྱས་དེ་འདྲ་རེད་ཤག་ད་ཁོ་རང་གིས་གསུང་ཡས་བྱས་ན་འདས་པའི་ལོ་ལྔ་བཅུའི་ནང་ལ་རྒྱ་ནག་གཞུང་གིས་སྐུལ་འདེད་བཏང་བར་བརྟེན་ནས་ཨ་ནི་བོད་ཀྱི་ངག་རྒྱུན་རེད་ཡིག་ཐོག་ཏུ་ཡོད་པའི་དཔེ་ཆ་གཞུང་མང་པོ་པར་སྐྲུན་བྱས་ཡོད་རེད། བོད་ཀྱི་རྩོམ་རིག་གི་རྣམ་པ་དང་དབྱེ་བ་མང་པོའི་ཐོག་ལ་ཡིན་ན་ཞིབ་འཇུག་བྱས་ལ་ཡར་རྒྱས་ཕྱིན་ཡོད་རེད། བོད་པ་གཞོན་སྐྱེས་རྩོམ་པ་པོའི་ཁྲོད་དུ་ཡིན་ནའི་དེང་རབས་ཀྱི་རྩོམ་རིག་འདི་ཚོ་ཧ་ཅང་དར་སྤེལ་བྱུང་ཡོད་པ་ཨ་ནི་དེ་ཡིན་ན་ཁས་ལེན་མ་བྱེད་ཐབས་མེད་པ་རེད། ཡིན་ནའི་ཨ་ནི་རིག་གཞུང་སྤྱི་ལ་ངོས་འཛིན་བྱེད་སྟངས་དང་མཐུན་པ།

བྱས་ཙང་རྩོམ་རིག་འདི་ཚོའི་ཨ་ནི་བརྗོད་བྱ་གཙོ་བོ་ག་རེ་ཡིན་ནའི་མིན་ནའི་ཨ་ནི་ད་ཆོས་ལུགས་ཀྱི་ནང་དོན་ཆགས་བྱས་དེ་འདྲ་བྱས་ཡོད་རེད་ཟེར་ད་ཨེ་མི་ཧེ་ལར་རེད་ཨེ་མི་རེད་འདུག་རང་གྲོས་ཁོ་རང་ཉིད་ཀྱི་ཐུགས་བསམ་གསུངས་ཤག། རྣམ་པ་ཚོས་ད་ལྟ་ཝི་ཨོ་ཨེ་ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁྲིམས་དང་རང་དབང་ལས་རིམ་གྱི་བོད་དོན་དག་སྐྱེལ་ལེ་ཚན་གསན་བཞིན་ཡོད་པ་རེད།

གླིང་གེ་སར་དེ་ཨ་ནེ་གཅིག་ཡིན་དེ་མི་ཁོ་རང་ཚོའི་ཡིན་ན་གླིང་གེ་སར་དེ་གཙོ་བོ་ཡིན་ན་ཡོངས་སུ་བོད་རང་དང་གེ་སར་འཁྲུངས་ས་བོད་རང་ཡིན་པ་དེ་བཤད་མ་དགོས་པ་ཅིག་རེད་རེད་ད་ཡིན་ནའི་རྒྱ་མི་མང་པོ་གཅིག་གིས་ད་གླིང་གེ་སར་དེ་རྒྱ་ནག་ནས་བྱུང་རེད་ཟེར་རོ་ཡང་མི་སོག་པོ་ཚོ་ཡིན་ན་སོག་ཡུལ་ནས་བྱུང་བ་རེད་ཟེར་རོ་དེ་འདྲ་གཅིག་གིས་མང་པོ་གཅིག་ངོས་འཛིན་བྱས་བྱས་དེ་འདྲ་བྱས་བྱས་ཡོང་བ་རེད་བྱས་ཙང་གླིང་གེ་སར་གྱི་སྒྲུང་དེའི་ནང་ལ་རྒྱ་མིས་ད་གཅིག་གིས་ཧ་ལམ་གཅིག་གིས་ཆོས་ལུགས་དང་འབྲེལ་བ་མེད་པ་ལྟ་བུ་རེད་ཅིག་ད་དམག་འཁྲུག་ད་ད་ག་ནས་ཤི

གོང་དུ་དང་ཐོག་གནད་དོན་གཉིས་གསུངས་སོང་གནད་དོན་གཉིས་པ་འདི་ལ་དང་ཐོག་གི་རྒྱ་ནག་ཕྱོགས་ནས་ཀྱི་བོད་ནང་ལ་ཡ་ལྷ་མོའི་འཁྲབ་གཞུང་དར་སྤེལ་སྐོར་གསུངས་སོང་འདི་ཐོག་ལ་ཡ་གོང་དུ་ཞུས་ནང་བཞིན་རེད་ཕྱི་རྒྱལ་གྱི་བོད་པའི་གནད་དོན་དཔྱད་ཞིབ་པ་ཨེ་མི་ཧེ་ལར་དང་ཨན་མི་རི་བོན་ཀྲུག་ཁོ་རང་གཉིས་ག་རེ་གསུངས་འདུག་ལོ། བོད་དོན་རིག་པའི་ཨ་ནེའི་མཁས་པ་ཨ་ནེ་ཨེ་མི་ཧེ་ལར་དང་ཨན་མི་རི་བོན་ཀྲུག་ཁོ་རང་གཉིས་གསུང་ཡར་བྱས་ན་བོད་ཀྱི་ལྷ་མོའི་འཁྲབ་གཞུང་རྒྱ་ནག་གཞུང་གིས་གོང་འཕེལ་བཏང་ཡོད་སྐོར་ནན་བཤད་བྱེད་ཀྱི་འདུག། རྒྱ་ནག་གཞུང་གི་རྩོམ་པ་པོ་དེས་འགྲེལ་བཤད་བརྒྱབ་པའི་ནང་དོན་དེ་ཚོ་གོང་དུ་དཔྱད་བརྗོད་བྱས་ཚར་དང་བཏོན་ཚར་རེད། ཡིན་ན་བོད་ནང་ལ་ཆེད་མངགས་ལྷ་མོའི་ཚོགས་པ་བཙུགས་པ་དང་ཞོ་སྟོན་ཆོས་ཕྱོགས་ཀྱི་བྱེད་སྒོ་མིན་པར་ལྷ་མོའི་དུས་ཆེན་ཞིག་ཏུ་བསྒྱུར་བ་སོགས་སྐོར་རེད་བོད་ནང་ལ་ཡིན་ན་ད་རྒྱ་ནག་གཞུང་གིས་ལྷ་མོའི་ཚོགས་པ་བཙུགས་ཡས་ཞོ་སྟོན་ཟེར་དེ་ཆོས་ཕྱོགས་ཀྱི་དུས་ཆེན་མིན་པ་སོགས་རྒྱ་མིས་འགྲེལ་བཤད་གཅིག་ལོག་པ་རྒྱག་གི་ཡོད་པ་འདྲ། དཔྱད་ལྟ་དེའི་མཚམས་དེ་ཡིན་ན་རྒྱ་ནག་གཞུང་གི་དྲིས་ལན་དེའི་ཡིན་ན་དཔྱད་ཞིབ་གནང་བར་བྱས་ན་ད་དཔེར་ན་ཆ་བཞག་ན་རབ་བྱུང་བས་བརྩམས་པའི་ཨ་ནི་བོད་ཀྱི་སྲོལ་རྒྱུན་རྩོམ་རིག་སྐོར་ལ་ཨ་ནི་གཏམ་གླེང་བྱས་རེད་རབ་བྱུང་བ་ཨ་ནི་སྐབས་དེའི་བོད་ཀྱི་ཤེས་རིག་གང་ཟག་གི་ལྟར་རབ་བྱུང་བྱས་ན་དགེ་བཤེས་ཡིན་ནའི་དེ་འདྲ་རེད་དེ་གང་ཡིན་ཟེར་ན་ད་བོད་ཤེས་རིག་གི་ཀ་གདན་ལྟ་བུ་རུ་ཆགས་བསྡད་རུང་བོད་ཀྱི་སྐུ་དྲག་ཚོའི་ཁྲོད་དུ་ཡིན་ནའི་ད་ཤེས་ཡོན་ལྡན་པའི་མི་སྣ་མང་པོ་ཞིག་ཡོད་རེད་ཡིན་ན་ཁོང་ཚོས་རྩོམ་རིག་དེ་འདྲ་ཞེ་དྲག་བཞག་གནང་མཁན་བྱུང་མི་འདུག།

ཅེས་བྱས། ད་དབུས་དང་གཙང་གཉིས་དཀའ་ལས་ཐུག་ནས་མཐའ་མར་ད་ཕོ་ལྷས་གང་དྲག་རྒྱ་ནག་གོང་མར་མགོ་བཏགས་སོགས་ཞུས་ཏེ་རྒྱབ་རྟེན་རྒྱབ་གཉེར་བཅས་དེ་འདྲའི་བྱས་ཏེ་འདི་བྱས་རྗེས་དང་དུ་ཚོགས་རྒྱ་ནག་གཞུང་ཁོ་རང་ཚོ་ད་ཕན་ཐོགས་ཅིག་ཡོང་ང་ག་དུས་ཡིན་ན་དེ་འདྲའི་ཐོག་ནས་ད་བརྡ་ཁྱབ་བཏང་བྱས་བཏོན་ཡ་དེ་དེ་འདྲ་ཅིག་ཡིན་ས་རེད། ད་ད་ལྟ་གོང་དུ་སྒྱུ་རྩལ་རེད་ཅེས་དང་རྩོམ་རིག་དང་འབྲེལ་བའི་ཐོག་ནས་ཡང་རྒྱ་ནག་གཞུང་གིས་བརྗོད་པའི་གི་ཐོག་ལ་ཡང་དཔེ་མཚོན་གསུམ་པ་དྲངས་སོང་དཔེ་མཚོན་གསུམ་པ་དེ་ཆ་བཞག་པ་ཡིན་ན་ཆོས་ལུགས་ཀྱི་ཐང་གའི། སྒྱུ་རྩལ་སྐོར་ལ་རེད་ཤག་ཨ། ཆོས་ལུགས་ཀྱི་ཐང་གའི་སྒྱུ་རྩལ་འདི་གོང་འཕེལ་གསར་པ་བྱུང་ཡོད་པའི་རྒྱ་ནག་ཞིག་གི་རེད་འདི་ཐོག་ལ་ཡང་བོད་རིག་པའི་མཁས་པ་ཨེ་མི་ཧེ་ལར་དང་ཨན་མེ་རི་བློ་འདྲི་ཁོ་རང་གཉིས་ཀྱིས་ད་ག་རེ་གསུངས་འདུག་ལོ།
གཅིག་ཨ་ནི་བོད་ཀྱི་ཐང་ག་དང་སྒྱུ་རྩལ་ཐོག་ལ་ཡིན་ན་རྒྱ་མིས་བཤད་པ་འདིའི་ཐོག་ལ་ཨན་མེ་རི་བློ་འདྲི་དང་ཨེ་མི་ཧེ་ལར་གཉིས་ཀྱིས་ལན་བསྐྱོན་ཡར་བྱས་ན་ཐང་གའི་སྒྱུ་རྩལ་ཨ་ནི་གོང་འཕེལ་གསར་པ་བྱུང་ཡོད་པའི་ཨ་ནི་སྐོར་དུ་གསུངས་ཤག་ཨ་དེའི་ནང་ལ་གོང་འཕེལ་གསར་པ་ཞེས་པ་དེ་ཨ་ནི་གོ་དོན་གསལ་པོ་སྐྱེ་མི་འདུག་ད་རྒྱ་མིས་སྒྱུ་རྩལ་སྤེལ་སྟངས་གོང་འཕེལ་གསར་པ་བྱུང་བ་བྱས་ཡོད་དེ་དེ་ཁ་གསལ་པོ་ག་གེ་ཅིག་མི་འདུག་གང་ཡིན་ཟེར་ན་རྒྱ་ནག་གཞུང་གི་རྩོམ་པ་པོ་ཚོས་ཨ་ནི་ཐང་ག་ནི་སྒོམ་སྒྲུབ་ཀྱི་ཆོ་གའམ་ཡང་ན་ལེགས་བཤད་ཀྱི་ཉེར་སྤྱད་ལྟ་བུ་ཨ་ནི་བེད་སྤྱོད་གཏོང་ཡས་ཀྱི་རས་གཞི་ཐོག་བྲིས་པའི་བོད་པའི་རི་མོའི་ཨ་ནི་ཁྱད་ཆོས་ལྡན་པ་ཞིག་ཡིན་པ་ཅིག་ལ་ཨ་ནི་ངོས་འཛིན་བྱས་བྱས་དེ་འདྲ་ཅིག་བཤད་བཞག་དེའི་ཐོག་ནས་ཡིན་ན་སངས་རྒྱས་ཀྱི་ཨ་ནི་མཛད་རྣམ་སོགས་ཨ་ནི་རི་མོར་བྲིས་ཡོད་པའི་ཨ་ནི་ཐང་གའི་འགྲེལ་བཤད་མདོར་བསྡུས་ཤིག་བཀོད་ཞུས་པ་དེ་ནི་པེ་ཅིང་རེད། ཕ་རི་སིར་གཉེར་བའི་ཨན་བོད་ཀྱི་ཐང་གའི་འགྲེམས་སྟོན་དཔེ་མཚོན་དུ་དྲངས་བྱས་འདི་འདྲ་བྱས་ཚར་བྱས་ཚར་བོད་ཀྱི་སྒྱུ་རྩལ་གྱི་ད་ལྟའི་གནས་སྟངས་སྐོར་ཨ་ནི་འགྲེལ་བཤད་ཏོག་ཙི་གླེང་གི་ཡིན་ཅེས་བྱ་དུས་གསུངས་ཤག་བྱས་ཙང་ད་འཇིམ་བཟོ་གང་འདྲ་ཅིག་ཡིན་ནི་རེད་བོད་ཀྱི་སྲོལ་རྒྱུན་སྒྱུ་རྩལ་གྱི་ཆ་ནས་ཨན་བོད་ཀྱི་ཆོས་དང་འབྲེལ་བ་དམ་ཟབ་ཡོད་རེད་ད་བོད་ཀྱི་ཐང་ག་ཡིན་ནི་རེད་འཇིམ་བཟོ་ཡིན་ནི་རེད་གང་འདྲ་ཅིག་ཡིན་ནི་ད་བོད་ཀྱི་ཆོས་དང་འབྲེལ་བ་མེད་པ་ཧ་ལམ་ད་མེད་པ་ལྟ་བུ་རེད།

འགྲེལ་བཤད་ཅིག་ཡིན་པ་གཅིག་ལ་བོད་རིག་པའི་མཁས་དབང་སྐུ་ཉིད་གཉིས་ཀྱིས་འགྲེལ་བཤད་འདིའི་ནང་དུ། ང་རང་གསུང་བ་ན་ཞིག་ལས་ད་བོད་རིག་པའི་མཁས་པ་ཨེ་མི་ཧེ་ལར་དང་ཨན་མེ་རི་བྷི་ལན་ཏུ་ཁོ་རང་གཉིས་ཀྱིས་ད་མུ་མཐུད་གནད་དོན་ཐོག་ལ་དཔྱད་ཞིབ་གནང་ནས་གསུང་བ་བྱས་ན་བོད་ཀྱི་རི་མོའི་སྒྱུ་རྩལ་རེད་རྩོམ་རིག་དེ་དག་ཚོ་ཉར་ཚགས་རེད་ཨ་ནི་སླར་གསོ་བྱེད་ཡག་གི་ལས་གཞི་འདི་ཡོད་རེད་ཟེར་ཡིན་པ་ཡིན་ན་ཡང་ད་ལྟའི་ཆར་ལ་ཡང་བོད་ནང་ལ་ཡང་རྒྱུན་སྲོལ་གྱི་རྩོམ་རིག་དེ་ཚོའི་ཐོག་ལ་ཡང་གཞུང་འབྲེལ་གྱི་ཐོག་ནས་ཅིག་གི་ལས་འཆར་རེད་གཞུང་འབྲེལ་ཐོག་ནས་ཡང་རྒྱབ་སྐྱོར་བྱེད་ཡག་དང་དེ་མིན་ཅིག་དང། རྩོམ་རིག་ལས་ཚན་ནང་ལ་ཡང་བོད་ཀྱི་གནའ་བོའི་ཀྱི་ལུགས་སྲོལ་དང་མཐུན་པའི་ཀྱི་ལས་འཆར་གསར་བ་དེ་འདྲ་ཁྱེད་རྩོམ་ཡོད་མ་རེད་དེ་འདྲ་ཁོ་རང་གཉིས་བྲིས་ཤག།

ད་ཡིན་ནའི་ངས་དེ་འདྲ་བྱེད་ཡོང་པ་ཡིན་ནའི་ད་གཙོ་བོ་ལས་རིགས་དེ་ཚོ་ཨ་ནི་དཔལ་འབྱོར་ཡོང་འབབ་ཞན་པ་རེད་བོད་པའི་སྤྱི་ཚོགས་ནང་ལས་རིགས་དེ་ཚོ་ཨ་ནི་དངོས་སུ་ཞུགས་མཁན་མེད་པ་དང་དེ་འདྲའི་རྐྱེན་པས་ཡིན་ནའི་སྲོལ་རྒྱུན་ལག་རྩལ་རེད་སྒྱུ་རྩལ་དེ་ཚོ་མི་རབས་རྒན་པས་གཞོན་པར་བརྒྱུད་སྤྲོད་བྱེད་ཡ་དཀའ་ཚེགས་ཀྱི་གནས་སུ་ལྷུང་བྱས་ཡིན་ན་གང་ཡིན་ཟེར་ན་བོད་ཀྱི་སྒྱུ་རྩལ་དཔེར་ན་ཨར་རྒྱག་གི་ལས་རིགས་གཉིས་ཀའི་ནང་ལས་སྲོལ་རྒྱུན་དུ་ཨ་ནི་གཅིག་གིས་ལག་གཡོག་ཉར་གསོ་བྱེད་ཡ་གི་གོམས་སྲོལ་རིགས་མེད་པ་དེ་ག་ནང་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོང་ལོ་ནས་བཟུང་ཨ་ནི་བོད་པ་དང་ཕྱི་རྒྱལ་གྱི་ཁང་བཟོའི། འཆར་འགོད་པས་ཨ་ནི་ལག་གཡོག་ཉམས་གསོ་ཉར་བའི་ལམ་སྲོལ་དེ་བསྐྱར་གསོ་བྱེད་པའི་འབད་བརྩོན་བྱས་ཡོད་པ་ཡིན། ལས་གཞི་དེ་ཚོ་ད་ལྟའི་ཆར་ད་ལྷ་ས་གྲོང་ཁྱེར་ལྟེ་བའི་ཁུལ་དུ་མ་གཏོགས་ཁྱབ་མེད་པ་བཅས་མཐའ་མཚམས་ཀྱི་བོད་པའི་ས་གནས་ཁག་ལ་ཡིན། སྦྱོང་བརྡར་གྱི་དེ་འདྲའི་ལས་གཞི་རུ་བཀལ་གྱི་མེད་པ་འདྲ། བྱས་ཙང་དེ་འདྲ་ཡིན་ཙང་དེ་ཚོའི་ཐོག་ལ་ཡིན་ན་ཡ་ཡར་རྒྱས་སུ་འགྲོ་མེད་པ་འདྲ་ཁོ་རང་གིས་དེ་འདྲ་ཅིག་ངོས་འཛིན་གནང་ཤག། ད་ད་རེས་ཀྱི་དུས་ཚོད་རྐྱེན་པས་ཀྱིས་ང་ཚོ་དེ་རིང་གི་ལེ་ཚན་འདི་འདིར་མཇུག་སྒྲིལ་ཞུ་ཡ་དང། ལེ་ཚན་རྗེས་མ་ནང་ལ་ཡིན་ན་བོད་ནང་གི་རིག་གནས་ཤུལ་དངོས་དང་ལོ་རྒྱུས་གནའ་ཤུལ་སྲུང་སྐྱོབ་བྱེད་པར་རྒྱ་ནག་གཞུང་གིས་ལས་དོན་ག་རེ་ག་རེ་བྱས་ཡོད་མེད་སྐོར་ལ་ཡང་ང་ཚོས་མུ་མཐུད་ནས་གྲོས་མོལ་ཞུ་གི་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་གསན་པ་ཐུགས་རྗེ་ཆེ། བཞུགས་གདན་འཇག་དགོས། རྗེས་སུ་མཇལ་ཡོང།